ལྕགས་དཔོན་ཚོ་ཡུལ་ཤི་མ་ཤི་ག་གི་མཚན་ན་ལུ་གཉན་སེ་མི་བྱམས་དང་སྤུན་སེམས་དེ་ཚོ་ག་ར་ལུ་ད་རེབ་ཆུ་རུད་གི་ལས་རིམ་ན་ལུ་གྲུ་པགས་གི་ལས་རིམ་ན་ལུ་ཆེ་ག་ར་ལུ་བྱོན་པར་ལེགས་སོ་ཡུལ་སེ་ཤུ་ནི་ཨིན། ད་རེབ་ཆུ་རུད་གི་ལས་རིམ་ན་ལུ་ཁ་ཆེ་བ་ར་ཏི་མོ་ཐི་དང་པོ་གི་ལིའུ། གཉིས་གི་ཨང་དགུ་རྣལ་བ་ཕྱེད་ཀྱི་རྟགས་དེ་ཇོ་བོ་རུ་བྱ་བ་ཅིང་མ་ཏོའུ་ཅི་ཆེ་གི་ཧ་གོ་དེ་བའི་ཡུལ། ད་རེས་དྭངས་མ་རང་སྔགས་ཀྱི་གར་སྟེགས་བསླབ་དོ་ག་འདི་གི་ལུགས་རྒྱུ་འདི་ཚུལ་འཆད་ཀྱིས་ཉན། དོན་དུ་རང་སྔགས་རྣལ་མ་བསམ་མེད་ཀྱི་སྒྲིག་ཁྲིམས་དང་ཁྲིད་འདི་པའི་ཡུལ། ད་རེས་རྣ་བར་སྔགས་ཀྱི་འདི་སྡོམ་གན་རུ་ར་མཁན་ཆ་གན་རུ་ར་འདི་བཙུན་མའི་གུ་གན་རུ་ར་སྔགས་ཀྱི་ཀྲིག་ཀྲིག་ཀྲིག་ཀྲིག་པའི་རྣལ་མ་བསམ་མེད་ཀྱི་འདི་འདི་ལས་ཐེབས་པའི་སྔགས་ཀྱི་མ་པཱ་ལ་ར་གན་འདི་འཇོག་དོ་མིས། སྡེ་ར་པེ་ཚོའི་ཚུལ། གཉེན་ཚད་མའི་བྱམས་ད་པོའི་ཚུལ་འདི་ཚུལ། ཨ་ལུ། ང་དང་ང་དང་སྦྲང་རག་གི་ཨ་ལུ་འདི་ཚུལ་གྱིས་ཡང་གཅིག་པ་བུམ་འདི་ཚུལ་གྱིས་མནའ་མ་བསམ་ཡས་ཀྱིས་ཁོང་གི་དོ་དོ། སོ་སོ་གཅིག་གྱོན་མེད་ས་གི་ད་ལྟ་ར་ཉི་མ་གཅིག་ག་དོ་རུ་སོ་སོ་བའི་གྱོན་འདི་འཇོག་ཡིན་ད་ཉི་མ་ལུ་སོ་སོ་གྱོན་མི་རུ་ཆུ་བས་ཅིན་ཆུ་རུ་ཁམ་འཇོག་དོ་ལས་སོ་སོ་གྱོན་འཇོག་ག་གཅིག་གིས་དོན་ལུ། འདི་སུ་མེད་ཀྱིས་དོམ་ཕུ་དོ་གསུམ་གྱོན་འདི་འཇོག་ཡིན་མོ། འདི་གི་སྟེང་ལས། ཁེན་ཇ་འདི་ཚུ་སོ་སོ་འབད་ཁྱེད་ཀྱིས་ག་དེ་འབད་གྱོན་ཏེ་འགྱོ་ཨིན་མོ། འདི་ཚུ་ག་ར་དཀོན་མཆོག་གི་བཀའ་དྲིན་དང་ཐུགས་རྗེའི་སྒོ་ལས་པའི་ཆེད་ག་ར་ལ་བྱིན་རླབས་པའི་གནའ་རྣམ་ཨིན། དེ་ར་བལྟས་ཚོད་ཚོད་རུ་ཁྱེད་ཀྱིས་གྱོནམ་ད་ལུ་གནམ་མེད་ས་མེད་ཁྲིག་ཁྲི་འབད་གྱོན་ཏེ་འགྱོ་རུ་བྱེད་པ་ཅིན། དེ་ནང་ར། ང་བཅས་མཐོང་མི་མི་འདི་ཚུ་མ་རུ། ཨ་ལུ་གཅིག་ར་ཨིན་མེ། ཡང་ཅི་བན་ཨ་རྒས་གཅིག་ར་ཨིན་མེ། ཡང་ཅི་བན་ཁོ་བུ་གཅིག་ར་ཨིན་མེ། དེ་ར་བལྟས་ཚོད་ཚོད་རུ་ཁོང་གི་སེམས་ཁ་ལུ་གནམ་མེད་ས་མེད་དགའ་ཐོག་ཁི་ཏོག་ཏོག་པའི་ལྟ་བུ་ར་དཀོན་མཆོག་གིས་ཁྱེད་ག་ར་ལུ་བྱིན་རླབས་གནང།

རིགས་བསྒྲིམ་འདི་གི་བའི་ལ་ལན་ཐབས་དགོ་ཟེར་སླབ་དགོ་མི་དོན་དག་འདི་ཡིན་འདི་འབད་ནི་འདི་གིས་ཁྱེད་ག་ར་ལུ་ཞུ་ཡིན་མེད་ད་རེས་ཏི་མོ་ཐི་གི་ལེའུ་གཉིས་གི་ཨང་དགུ་ནང་ལས་ཕར་བལྟ་སྟེ་འགྱོ་རུ་བྱེད་ཅིན་ངའི་ཆ་རོགས་ངའི་བུམ་ཡང་ཅི་བན་ཨ་ཡི་ཡང་ཅི་བན་ཨ་པ་ཁྱེད་གོ་ལ་གི་ཐང་ག་གཅིག་ཚུན་པའི་གྱོན་ཏེ་འགྱོ་ཡིན་མོ་ཁྱེད་གོ་ལ་འདི་གི་མི་འདི་ཚུ་མེདཔ་མ་རྐྱབ་མ་རེད་ཟེར་སླབ་ད་སླབ་ད་ཏུ་འདི་བའི་ང་ཆེ་ཚོས

རྩ་དགོན་གཙོ་བོ་ཡུལ་ཤུལ་མ་ཤི་ཀ་གི་མཚན་སྣ་ལུ་གཉན་གསེར་མི་བྱམས་དང་སྤུན་སྲིང་འདི་ཚོས་ཀ་ར་ལུ་སྐུ་བཟོ་བཟང་བོ་དང་ཁྲི་ལྡེ་པས་ད་རེས་ཀྱི་ལས་རིམ་གྱི་ནང་སྣ་ལུ་བྱས་ཀ་ར་ལུ་བྱན་ཕོར་ལེགས་སོ་ཡུལ་སྲས་ཤུ་ནི་ཨིན། ད་རེས་ཁ་ཆེ་བ་ར་གཉན་གསེར་མི་བྱམས་དང་སྤུན་སྲིང་འདི་ཚོས་ཀ་ར་ལུ་བྱས་ཕམ་སྤུན་ཆ་འདི་ཚོས་ཀྱི་ནང་སྣ་ལས་ར་བྱས་སེམས་རྒྱུ་འདི་གྱིས་པའི་དོན་དང་ར་ང་ལུ་བྱབ་བཟས་འདི་ནའི་མནོ་བསམ་ལས་གཞོམ་བྱིས་པའི་སྟངས་འདི་འོམ་རུ་བྱིས་པའི་བྱིན་ཆས་ཀ་ར་ལུ་སྐེ་མཆོད་གྱི་བྱིས་ལ་སྦོམ་གནང་སྲས་ཤུ་ནི་ཨིན། དར་དམར་ལ་ཞུགས། གཉན་ཚད་མི་བྱམས་དང་སྤུན་སྲིམ་འདི་ཚོས་སྨན་ལམ་ཞུ་གས། ལྕགས་རྒན་གཙོ་བོ་ཡུལ་ཤུལ་མ་ཞིག་ག། བྱམས་དང་སྤུན་སྲིམ་འདི་ཚོས་ག་ར་ལུ་དཀོན་མཆོག་ཆ་ལག་གི་ཐུགས་རྗེས་གཟིགས། འདི་སྨིག་རྡུལ་ཚུལ་གྱི་ནང་ན་ལྷོད་ར། ཁོང་གི་དུང་ཡིག་ནང་ལྷད་ར་སྒོ་རྩུབ་པའི་སྒོ་ལས་བས་ཁོང་ག་ར་ལ་སོ་སབ་ཁོང་ག་ར་ལུ་ན། དུས་སུ་མེད་ཀྱི་ལ་ལྷན་ཐབ། དུས་སུ་མེད་ཁོང་གི་དུས་སུ་མེད་ཀྱི་སྡུག་བསྔལ་དང་བར་ཆད་ན་ལུ་ལྟ་བུ་ར་ན་མ་སུ་མེད་ཀྱི་ཡ་ད་མ།

འདས་པའི་བའི་འོམ་བདག་ལུ་དར་མ་ར་ང་བྱེད་ཀྱི་དྲེ་བིད་ཀྱི་ག་ཅི་གི་ཁུ་ལས་ཞུགས་ཨི་ན་འདི་གི་ཁུ་ལས་ང་བྱེད་ཀྱི་རྟ་གས། ད་ཉིན་གཅིག་གི་ཚེ་དྲེ་བིད་འདི་ན་མ་སེམས་མེད་ཀྱི་ཁུ་རྒྱས་བྱེད་ཨི། འདི་གི་སྟེང་ལས་སྐྱོན་བཅོས་ཀྱི་ཁུ་མི་ལུ་འོང་ཤིམ་བདག་ལུ་འདི་དྲེ་བིད་ཀྱི་ག་ཅི་ཞུགས་མོ་སི་ལ་བུ་བྱེད་བས་ཅིན་ཨོའི་སྐྱོན་བཅོས་ང་དུས་སུ་མེད་ཀྱི་སྡུག་བསྔལ་བར་བྱེད་ན་ལུ་ང་ལུ་ཐ་རིང་ས་ལུ་བཟོ་དེ་ན།

ང་གི་ཆེ་ཕམ་པིན་ཆ་དུས་ཚོད་ལོ་ཞུ་ཡིས་ང་གཅིག་གི། གླུ་མ་དེ་ང་གཅིག་ཁ་ལས་འཐེན་འཇོན་མི་གླུ་མ་དེ་ང་གཅིག་གི་དུས་སུ་མེད་གི་ལབ་སྐད་དེ་ཡོད་བདའ་གླུ་ང་གཅིག་གི་ཧུའུ་ཞེས་ལབ་བདའ་གླུ་ང་གཅིག་གི་དུས་སུ་མེད་གི་གླུ་མ་དེ་འོང་ས་དེ་ཐོང་བདེ་བདའ་གླུ་མ་དེ་ག་ག་ལས་འོང་མིན་ན་དེ་ང་གཅིག་གི་བླ་མེད་སོ་སྨད་ན་དེ་ཅོག་ར་ཅིག་པེ་ར།

བུམ་གྱི་སྣལ་མ་སེམས་མེད་ཀྱི་དཀའ་ངལ་ཐེངས་འདི་འདུག། ད་བུམ་འདི་སྣལ་མ་སེམས་མེད་དབུས་སྐུ་སྣ་ལུ་ཕྱོགས་ལྟ་མེད་ཅིག་ཡིན། མོ་འདི་གང་ལུ class བརྒྱད་སྣ་ལུ་ཡིན་མེད། ད་བརྒྱད་སྣ་ལུ་བེའུ་ད་ལུ་ད exam སྣལ་མ་སེམས་མེད་ཀྱི first term རུ་བྱེད་པའི་ཕྱིན་མོ་སྣལ་མ་སེམས་མེད་ཀྱི་ཨང་དང་པ་འཇོག་ནུས་ཀྱི་བུམ་ཅིག་ཡིན་མེད་འདས་བེ་རུ་ར་འདི་བུམ་འདི་ཧེ་མ་ལེ་ར་དབུས་སྐུ་སྣ་འདོད་པའི་གང་ལེ་ར་ཨང་གཉིས་ཀྱི་ནང་ལ་ལུ་ཁོ་མུ་གི་ཐོབ་འདུག། བཟླས་པའི་ཧོམ་དང་བསྟུན་ནས་བས། འདི་ཨ་ལུག་འདི་ལུག་འདི་བུམ་དུ་བརླབ་འདི་ཧོམ་དང་ལུག་འདི་བུམ་དུ་ཉན་ཐུབ་ཐུབ་བས། དེ་ལ་ཉིན་གཅིག་གི་ཚེ། ཨི་སྐོལ། དུས་སུ་མེད་ཀི་ཆུ་ཏྲི་སྟག་འདི་ཧེབ་དང་ལུག་འདི་སུ་མེད་ཀི། གོང་འོག་དག་ག་ཅི་ར་བེ་རུ་བེ་སུབ་སེ། འདི་གི་སྟེང་ལས་འདི་བུམ་འདི་སེམས་འཇུག་འདི་གི་བས་འདི་ཕྱི་ན་ལུག་ཡག་སོ་འདུག། ད་ཁྱིམ་ན་ལུག་འཇོག་དང་ལུག

འདི་མེད་མ་ལུས་འདི་ཤིན་ཐུ་ནི་མེད་མ་ལུས་འདི་བུམ་ནི་སྐུ་སེམས་སྲིད་པས་འདི་གིས་འདི་མ་ས་ཀ་ཞག་ཤིམ་དང་དེ་ལས་འདི། ཀེ་ར་འདི་ཐུགས་ཤིམ་དང་བག་ཤིམ་དང་ཡང་ཤིན་དགུ་གསུང་ཤིན་དགུ་ལས་མ་མོ་ར་ཨུ་ཀ་དགུ་ཐབས་དག་འདི་ཞིག་ཚོ་ནུ། དེ་ལས་ཉིན་གཅིག་ཇོ་དང་ལུས་ཨ་ཡེ་ཨ་པ་དུས་ཀྱི་བུམ་འདི་ག་དེ་ཡ་སྲིད་ཀ། དེ། བུམ་འདི། ང་གཅིག་གིས་ཤིང་ཐོག་སོང་སོང་ཅིང་འདི་ག་ཏིལ་པར་སོང་ཡིན་ག། འདི་གི་ཕྱག་རོགས་འདི་ཚོ་དྲི་ཟོ་བ་གི་ང་མ་ཤི་ཚེ་ལབ་པའི་ཁོང་ཁོང་གི་གོ་ཡི། དེ་ལྷས་ཨ་ཡི་ཨ་ཕ་ཚ་གེར་ལོང་དེ་མི་འདི་ཚོ་ལབ་བེའོ་ད་ལུ། ད་ཤུ་ལེ་ཏའོ་ད་ལུ་འདི་བུམ་འདི་ག་ཏེ་ཤི་དུས་འདི་བུ་ནགས་ཚལ་ཅི་ན་ལུ། ཡང་ཅི་མ་མཚལ་མ་ཅི་ན་ལུ་ཤི་དུས་འདུག། འདི་གསུམ་མའི་གཉེན་སེམས་མི་བྱམས་དང་བུན་སེམས་འདི་ཚུལ། འདི་བུམ་འདི་གི་སྲོག་འདི་ག་གིས་བཅད་འདི་སྲོག་ཟ་སྲོག་མོ་ཟ་ལབ་རུ་བྱེད་པའི་ཕྱིན། འདི་གསུམ་མའི་གི་འདྲེ་དང་བདུད་འདི་ཚུལ་གྱིས་འདི་བུམ་འདི་གི་སེམས་ཀྱི་ནང་ན་ལས་ར་བཟོའི་འདི་གི་བས་འདི་རང་གི་སྲོག་འདི་བཅད་པའི་དོན་ལ་ལུས་པས་འདི་བུམ་འདི་ལུས་སླར་ལབ་ཨིན། འདས་པའི་བུམ་དང་དུས་འདི་བས། ནགས་མེ། བྱེད་ཕམ་སྤུན་ཆགས་དུས་ཚོད་ཀྱི་སེམས་ཀྱི་ནགས་ན་ལེ་ར་རྣོ་གོ། ཉིད་ཀྱི་སོ་འོ་དི་ན་མ་སམ་མེ་གདང་སེ་བེ་གོ་བེ་སེ། བྱེད་ཕམ་སྤུན་ཆགས་དུས་ཚོད་ད་ཞི་ཆེ་གི་གདོང་ག་དེམ་ཅི་བྱ་རི་མི། ཆེ་གི་གདོང་ག་དེམ་ཅི་ལེ་ཞོམ་ཅི་དུ་ཆེ་གི་ལ་དུས་ཚོད་བེ་སུ་བེ། ཁ་ཡི་ལབ་སུ་བེ།